གསུང་དེབ་ནང་ཨ་རྟག་རང་པར་སྟོནམ་མས་མ་ཤི་ཀ་འདི་སྟོབས་ཤུགས་དང་སྙན་གྲགས་ཅན་སྦེ་འབྱོན་འོང་ཟེར་སྟོནམ་མས་མ་འོངས་ལུང་བསྟན་གྱི་གསུང་དེབ་ནང་ཨ་རྟག་རང་ཁོ་གཟི་བརྗིད་ཅན་སྦེ་འབྱོན་ནིའི་པར་སྟོནམ་མས་མ་འོངས་ལུང་བསྟན་བཅུ་དགུ་བཅུ་གཅིག་དེ་ལས་ཞིང་ཁམས་ཁ་ཕྱེ་ཡོདཔ་ང་གིས་མཇལ་ཡི་དེའི་ནང་ན་ཆིབས་རྟ་དཀར་པོ་འདུག་དེའི་གུ་ཆིབས་མི་དེ་མ་འགྱུར་བདེན་པ་ཟེར་ཞུཝ་མས་བྱང་ཆུབ་སེམས་དཔའི་སྒོ་ལས་ཁོ་གིས་ཞལ་ལྕེ་ཡང་གཅད་དམག་ཡང་གནང་ནི་ཨིན་པས་མ་འོངས་ལུང་བསྟན་བཅུ་དགུ་བཅུ་བཞི་ནང་གསུངམ་མས་ཞིང་ཁམས་ནང་གི་དམག་ཚོགས་ག་ར་རྟ་དཀར་པོ་གུ་ཆིབས་ཏེ་ན་བཟའ་ཀ་ཤི་ཀ་དཀར་པོ་གང་བ་ཡང་ཧིང་སངས་ས་ཚུ་བཞེས་ཞིནམ་ལས་ཁོའི་རྟིང་ཤུལ་བྱོནམ་མས་ག་ཅི་སྦེ་གསུང་དེབ་ནང་ཡེ་ཤུ་རྟ་དཀར་པོ་གུ་ཆིབས་སྦེ་འབྱོན་འོང་ཟེར་པར་སྟོནམ་ཨིན་ན་ཨ་ཕི་རྟགས་མཚན་འདི་ག་ཅི་ལུ།

མཇལ་ནི་ཨིན་ཟེར་ཨིན་མས་སེམས་ཁར་བཞག་མ་ཤི་ཀ་འདི་གོང་ལས་སྦེ་མར་འབྱོན་ནི་ཨིན་པས་ཁོ་ལས་སྦེ་ཡར་བཞེངས་ནི་མེན་པས་མ་ཤི་ཀ་འདི་གཟི་བརྗིད་དང་མཉམ་འབྱོན་ནི་ཨིན་པས་ཨིན་རུང་མི་ལ་ལུ་ཅིག་གིས་སླབ་མས་འདི་ཚུ་ག་ར་ཧ་གོ་དགོཔ་འདི་ཁག་ཆེ་ཤོས་ཅིག་ཨིན་མེན་ག་ཡང་ན་ང་གིས་ཡེ་ཤུ་འདི་རང་དགའ་བ་ཅིན་དེམ་ཅིག་གིས་མི་དོ་ཡ། སའི་ཐང་གི་རྨིད་ཚུ་ལུ་གུ་གུར་ལྕགས་སྣིག་དཔའ་འཆམ་སྦས་ཏེ་དེ་ལས་རྨིད་མ་ལས་ཤ་གཅིག་ལུ་གུ་གུར་ལྕགས་ཚ་རྣོངས་ཁུག་གི་བདེན་པ་ཚུ་བརྫུན་པ་བཏུལ་འདི་རྨིད་ས་ཡ་ལས་པའི་ལམ་མཛོའི་ལམ་སྣ་ལུ་ཁྱི་འདི་དེ་ལས་ཁོང་ཚུ་དབྱི་ཤུ་ཐེན་རྨིད་པ་ལུག་འཇོན་མདའ་དགྲ་སྒྲིག་མི་འཇོན་ནི་ཨིན་པས། དབྱི་རུ་དབྱི་ཤུ་གི་གོ་ཡི་འཆར་སྣ་འདི་ཚུ་སའི་ཏོ་ཏོ་པའི།

གསུང་རུང་སྙུན་སུམ་གྱི་མ་ཤི་ཀ་ཡར་དེའི་བརྗོད་འདོད་ཟུམ་པའི་སྙུན་སུམ་གྱི་མ་ཤི་ཀ་ཡང་མ་བབས་ཏེ་བརྗོད་ནི་ཡིན་པས་ཡེ་ཤུ་བརྗོད་ནི་དེའི་ཚེ་དོན་རྟགས་ཐུགས་ཀྱི་ལས་རིམ་གཉིས་ཡིན་ཟེར་ང་བྱས་ཀྱི་ཧ་གོ་ཡི་གཉིས་པ་མ་ཤི་ཀ་ཡི་བརྗོད་ནི་དེའི་མཐོང་སེལ་ཅན་གྱི་ལས་རིམ་བྱུང་ནི་ཡིན་པས་གསུང་དེ་ན་གསུངས་པས་ཡེ་ཤུ་བརྗོད་ནི་དེའི་མཐོང་སེལ་ཅན་གྱི་ལས་རིམ་བྱུང་ནི་ཡིན་ཟེར་ཡིན་པས་ཁོ་ཡར་དེའི་བརྗོད་མདའ་ཡང་མཐོང་སེལ་ཅན་པའི་བརྗོད་ནི་ཡིན་པས་ཁོ་མ་བབས་བརྗོད་མདའ་ཡང།

གསུང་དེབ་ནང་གསུངམ་མས་གལ་སྲིད་མཱ་ཤི་ཀ་བྱོནམ་ད་མཱ་ཤི་ཀ་སྒོ་ནས་ཤི་མི་ཚུ་དང་པ་ཡར་ལོང་འོང་དེའི་ཉིམ་ལུ་ཡེ་ཤུ་གིས་གསུང་འོང་ཡོ་ཧ་ནན་དོང་ཁར་ཤོག་མ་རི་ཡཱམ་དོང་ཁར་ལོག་སྟེ་གསོན་པོ་ལོངས་པའི་གཟུགས་ནང་སྦེ་ཤོག་ཁོ་བྱོནམ་ད་གསོན་པོ་ཡོད་མི་ཚུ་ལུ་ག་ཅི་འབྱུང་འོང་གསུང་དེབ་ཀྱིས་གསུངམ་མས་དང་པ་ཐེ་ས་ལོ་ནི་པ་བཞི་གི་བཅུ་བདུན་ང་བཅས་གསོན་པོ་ཡོད་མི་ཚུ་ནམ་མཁའི་སྤྲིན་ནང་ན་ཁོང་དང་མཉམ་བར་སྣང་ལུ་གཙོ་བོ་མཇལ་ནིའི་དོན་ལུ།

ནམ་མཁའ་ལས་མར་ཚ་སྟོང་ཕྲག་བཅུ་ཐམ་དེམ་ཅིག་ཕོ་ཉ་སྟོང་ཕྲག་བཅུ་ཐམ་དེམ་ཅིག་མར་བབས་འབྱོན་ནི་ཨིན་པས་མ་ཤི་ཀ་མངོན་སུམ་སྦེ་ནམ་མཁའ་ལས་སྦེ་འབྱོན་ནི་ཨིན་པས་མ་ཤི་ཀ་མངོན་སུམ་སྦེ་འཆི་བ་ལས་སྐུ་གསོན་པོ་བཞེངས་ནི་ལུ་འབྱོན་ནི་ཨིན་པས་དེ་ལས་ང་བཅས་དུས་རྒྱུན་དུ་རང་གཙོ་བོ་དང་མཉམ་སྡོད་ནི་ཨིན་པས་ཁྱོད་ཀྱི་དགའ་མི་འཆི་བའི་ནང་གྱོང་མི་ཚུ་དང་མཉམ་ལོག་སྟེ་སླར་སྡོམ་འབད་ནི་ལུ་དགའ་འོང་ག།

ཁོང་དགའ་སྐྱིད་ཀྱི་ཐོག་ལས་པའི་ཡ་དབྱི་ཧྲུའུ་ལུའུ་ཇའེ་ཞིམ་ལས་ཁོ་དང་མཉམ་དུས་རྒྱུན་དུ་སྡོད་ནུས་ལུགས་ཐོབ་ནི་ཡིན་པས་ཨེ་ཤེ་ཡ་ཁལ་ཆིན་མངའ་སྒྱིའི་སྒུག་ན་ཉིན་འདི་ན་མི་ཚུགས་ཀྱི་དེ་བས་སླ་འོང་ལྟ། འདི་ང་བྱེད་ཀྱི་སྐྱོན་ཆོག་ཨིན་ང་བྱེད་ཀྱི་ཁོ་ལུ་སྒུག་དེ་ཡུས་ཁོ་གིས་ང་བྱེད་ལུ་སྲོག་ཆགས་མཛད་འོང་འདི་གཙོ་བོ་སྐྱོན་ཆོག་ཨིན་ང་བྱེད་ཀྱི་ཁོ་ལུ་སྒུག་དེ་ཡུས་ཁོ་གིས་ཐར་ལམ་གནང་ན་ང་བྱེད་སེམས་དགའ་དེ་སྤྲོ་བ་སྐྱེ་འོང་ང་བྱེད་ཁོ་ལུ་སྒུག་དེ་ཡོད་གམ་ང་བྱེད་ཡ།

ས་ཡོམ་སྦོམ་དང་པ་རང་དེ་ན་ཧ་ལས་སི་སི་གི་ས་ཡོམ་སྦོམ་བྱུང་གངས་རི་དང་མཚོ་གླིང་ཚུ་ཁོང་ར་ཡི་ས་གནས་ནང་ན་ལས་གནས་སྤོ་སྟེ་འཛམ་གླིང་ག་ར་སི་ནི་ཨིན་མས་མ་ཤི་ཀ་ཡི་སྒོ་ནས་ན་ཤི་མི་ཚུ་ཡར་འཐོན་པའུ་ལུས་ཀྱིས་ང་བཅས་ལུ་ཐེ་སོ་ལོ་ནི་པ་ཡི་ནང་ལུ་སླབ་མས་དང་པ་རང་མ་ཤི་ཀ་སྒོ་ནས་ན་ཤི་མི་ཚུ་ཡར་ལོང་ག་ར་ཁོ་ཡི་དུར་སའི་ནང་ན་ཉལ་མི་ཚུ་མ་ཤི་ཀ་ཡི་དུང་ཆེན་གྱི་སྐད་གཟུང།